གཉིས་པ་ནི་སྒྲ་མི་རྟག་པ་ངེས་པའི་ངེས་ཤེས་དེ་ཆོས་ཅན། སྒྲ་མི་རྟག་པ་རྟོགས་པའི་རྟོག་པ་ཁོ་ལབ་པ་རེད་རྟོག་པ་ལབ་པ་རེད་རྟོག་པ། སྒྲ་མི་རྟག་པ་རྟོགས་པའི་ངེས་ཤེས་དེ་ཆོས་ཅན། སྒྲ་ཡི་མི་རྟག་པ་བཟུང་ན་དེའི་ཁྱད་ཆོས་ཐམས་ཅད་བཟུང་དགོས་པ་ཐལ། ད་ཁོ་ལ་མི་དགོས་ར་བ། མི་དགོས་ཏེ་ཁྱད་ཆོས་རེ་རེ་ཁོ་ན་ལ་སྒྲུབ་འཇུག་ཡིན་ཟེར་ལབ། ཁྱད་ཆོས་རེ་ཁོ་ན་སྒྲུབ་འཇུག་ཟེར་ན་སྒྲ་ངེས་པའི་རྟོག་པ་ཁོ་སྒྲ་རྐྱང་རྐྱང་ལ་སྒྲུབ་འཇུག་ཡིན། ད་དེའི་སྟེང་དུ་ཡང་མཇུག་མ་སྒྲ་བྱས་པ་རྟོགས་པའི་རྟོག་པ་ཅིག་སླེབས་ཡོང་གོ་ར་བ། ཁོ་སྒྲ་བྱས་པ་རྐྱང་རྐྱང་ལ་སྒྲུབ་འཇུག་ཡིན།

སྒྲ་རྟོགས་པ་དང་མཉམ་པོ་ལ་སྒྲ་ཡི་སྟེང་གི་ཁྱད་ཆོས་གང་ག་ལ་རྟོགས་དགོས་རེ་བཟུང་དགོས་བལྟ་ས་ད་ག་རང་གཏང་རྒྱུ་རེད་པ། ད་ལྟ་སྒྲ་ལ་གཏང་ན་འགྲིག་རེད་སྒྲ་རྟོག་པ་ལ་གཏང་ན་འགྲིག་རེད་དཔེ་ཆའི་ནང་ལ་བྱས་ན་སྒྲ་མི་རྟག་པ་རྟོགས་པ་སྐོར་ལ་གཏང་གི་འདུག་བ། གཅིག་པ་རེད་སླེབ་ས་གཅིག་པ་རེད་ད་སྒྲ་མི་རྟག་པ་རྟོགས་པའི་རྟོག་པ་ལ་བྱས་ན་སྒྲ་མི་རྟག་པ་ངེས་པའི་ངེས་ཤེས་དེ་ཆོས་ཅན་སྒྲ་ཡི་མི་རྟག་པ་བཟུང་ན་སྒྲ་ཡི་མི་རྟག་པ་ཁོ་རེ་རྟོགས་པའི་རྟོག་པ་ཡིན་ས་ནི་མ་སྒྲ་ཡི་མི་རྟག་པ་དེ་བཟུང་རེ་བ་ཁོས། རྟག་པ་རྟོགས་པའི་རྟོག་པ་ཁོས་སྒྲ་མི་རྟག་པ་དེ་ཁོ་རེ་གཞལ་བྱ་ངོ་མ་ཁོ་རེ་དེ་བཟུང་རེ་བ། འོ་དེ་བཟུང་ན་བྱས། དེའི་ཁྱད་ཆོས་ཐམས་ཅད་སྒྲ་མི་རྟག་པའི་སྟེང་དུ་ཡང། སྒྲ་མི་རྟག་པའི་བྱས་པ། སྒྲ་མི་རྟག་པའི་སྐྱེས་པ། སྒྲ་མི་རྟག་པའི་མི་རྟག་པ་སླེབ་ཡོང་གོ། ཁྱད་ཆོས་རེད་དེ་རང་ལུགས་ལ་ཡོད་ཐག་ཆོད་རེད། དངོས་པོ་ཡིན་ཚ་ནི་མ་ཁོའི་སྟེང་དུ། ཁྱད་ཆོས་འདྲ་མི་འདྲ་མང་པོ་ཞིག་ཡོད་རེད། འོ་དེ་འདྲ་བ་རྣམས་བཟུང། ཁྱད་ཆོས་ཐམས་ཅད་བཟུང་དགོས་པ་ཐལ། དེའི། ཁྱད་ཆོས་གཅིག་ལ་ཕན་འདོགས་བྱེད་དུ་བཟུང་བ་གང། སྒྲ་མི་རྟག་པ་གོ། སྒྲ་ཡི་བྱས་པ་དང་མི་རྟག་པ་དེ་ལ་ཕན་འདོགས་བྱེད་ཡིན་པ་ཁོ་ཚོ་ཡི་ཁོ་རའི་ཁས་ལེན་རེ་བ། ག་རེ་ཟེར་ན་སྒྲ་ཡི་མི་རྟག་པ་ཁོ་དང་སྒྲ་མི་རྟག་པ་དང། སྒྲ་མི་རྟག་པའི་སྟེང་གི་མི་རྟག་པ་གཉིས་མ་དེ་རྫས་ཐ་དད་ཡིན་ཟེར་ཁོ་རེ་ལབ་དགོས་ཨ་རོ། དེ་ལབ་ནི་རྟེན་བརྟེན་པ་ཡིན་པ་རང་ལུགས་ལ་རེ་བ་དེ་གཉིས་གཉིས་མ་དེ་ད་གི་སྒྲ་ལ་ལབ་པ་ནང་བཞིན་གཅིག་པ་འགྲོ་རྒྱུ་རེ་བ། ཁྱད་ཆོས་ཚུགས་ཁ་སྤོ་རྒྱུ་རེ་མ་གཏོགས་ཁྱད་ཆོས་དེ་སྤོས་པ་རེད་ད་གི་སྒྲ་ང་ཚོ་བཏང་སོང་ཡང་གོ་སྒྲ་ཡི་སྟེང་དུ་བཏང་ཨ་རོ། ད་ལྟ་སྒྲ་མི་རྟག་པའི་སྟེང་དུ་བཏང་གི་འདུག་ཨ། དེ་གཅིག་པ་རེ་བ། སྒྲ་མི་རྟག་པའི་སྟེང་དུ།

གཅིག་ལ་ཕན་བྱེད་བཟུང་ནས་ནི་དེ་ལ་མཐོང་དང་མ་མཐོང་བ་ཕན་པ་གཞན་མིན་དེའི་ཕྱིར་བཟུང་ནི། ཐམས་ཅད་ནི་བཟུང་སོ་དུག་དང་དེ་བྱེད་དབང་དུ་ག་རེ་ཟེར་ན། ཁོ་རའི་ཁས་ལེན་རེ་ད་འདི། དེ་དང་མ་མཐོང་བ་འདི་དེ་དང་མ་མཐོང་བར་འདོད་པའི་ལས་དེ་དེ་ཨཱ་ལི་དེ་རང་ལ་ལབ་ན་དེ་དང་མ་མཐོང་བར་འདོད་པའི་ཟེར་དུས་སྒྲ་རྟོག་སྒྲ་མི་རྟག་པ་རྟོགས་པའི་རྟོག་པ་ཁོ་སྒྲ་མི་རྟག་པ་ངེས་པའི་ངེས་ཤེས་དེ་སྒྲ་མི་རྟག་པ་རྐྱང་རྐྱང་ལ་སྒྲུབ་འཇུག་ཡིན། དེ་ལས་གཞན་པའི་སྒྲ་མི་རྟག་པའི་སྟེང་གི་ཁྱད་ཆོས་དེ་ཚོ་མ་མཐོང་ལབ་ར་བ། ཁོ་རེ་མ་མཐོང་བར་འདོད་དགོས་ཨ་ར་བ། ཡོད་ཚ་མ་མཐོང་བར་འདོད་པ་ཁོ་ག་རེ་བྱ་བ་ཟེར་ན་སྒྲ་མི་རྟག་པའི་སྟེང་གི་མི་རྟག་པ་ཁོ། སྒྲ་མི་རྟག་པའི་སྟེང་གི་བྱས་པ་ཁོ། སྒྲ་མི་རྟག་པ་རྟོགས་པའི་རྟོག་པ་དེས་མ་མཐོང་བར་འདོད་ཡས་ཁོ་ར་བ་ཁོ་རེ་ཁ་ཁ་ཅིག་དེ་ཁྱད་ཆོས་རེ་རེ་ཁོ་ནར་སྒྲུབ་འཇུག་ཡིན་ཟེར་ལབ་པའི་ཚིག་དེ་ལ་བརྟེན་ནས་དེ་མ་མཐོང་བར་འདོད་མཁན་ཁོ་ཆགས་འགྲོ་ཨ་ར་བ། ད་ཁོ་ལ་སྒྲ་མི་རྟག་པ་ཁོས་ཕན་གྱི་ཨ་རེད་ཕན་གྱི་ཨ་མ་རེད་ཁོ་རང་ལྟ་ན། ཕན་པ་ད་ཁོ་གཉིས་མ་དེ་རྫས་ཐ་དད་ཡིན་པ་ཁོ་རའི་ཁས་ལེན་རེད་རྟེན་བརྟེན་པ་ཡིན་པ་དངོས་པོའི་གནས་ཚོད་རེད་རྫས་ཐ་དད་ཅིག་རྟེན་བརྟེན་པ་ཡིན་ན་ཕན་པ་གཞན་མ་ཡིན་པ་ཆད་ཕན་པ་ཡིན་མཁན་ཆགས་སོང་ཨ་ཆགས་ཡོང་དུས་སང་སྒྲ་མི་རྟག་པའི་སྟེང་གི་མི་རྟག་པ་ཁོ